གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཉེ་ཆར་པར་རིས་ཤིག་གི་ནང་ཨུ་ལུ་རུའི་བྲག་རྡོར་ཡུལ་སྐོར་བ་ཕོན་ཆེན་པོ་འཚང་ཁ་ཤིག་ཤིག་གིས་འཛེག་གི་ཡོད་པ་ཐོན་ཡོད་པ་དེ་ལས། གདོད་མའི་མི་རིགས་རྣམས་ཀྱི་འདུན་པར་གུས་བརྩི་མེད་པ་མཚོན་གྱི་ཡོད་ཞེས་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་སུ་སྐྱོན་བརྗོད་ཤུགས་ཆེན་བྱས་ཡོད་འདུག། ཨུ་ལུ་རུའི་བྲག་རྡོ་དེའི་རིང་ཚད་མི་ཀྲར་སུམ་བརྒྱ་བཞི་བཅུ་ཞེ་བརྒྱད་ཙམ་ཡིན་པས་དེ་ནི་ཕ་རན་སི་ཡི་མཁར་ཨའེ་ཧྥིལ་ཁྲའོ་བ་དང་ལན་ཀྲན་ན་ཡོད་པའི་འཛུགས་སྐྲུན Shard ལས་ཀྱང་མཐོ་བ་ཡོད་པ་ཡིན། བྱེ་མ་ལས་གྲུབ་པའི་བྲག་རྡོ་དེ་ནི་ཡུ་ནེ་སི་ཀོ་སྟེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཤེས་ཡོན་དང་རིག་གཞུང་ཚན་རིག་བཅས་ཀྱི་ལྷན་ཚོགས་ཀྱིས་འཛམ་གླིང་གི་གཅེས་ནོར་ཞིག་ཏུ་འཛིན་གྱི་ཡོད་པ་མ་ཟད། ལོ་མང་རིང་གནས་ཕྱོགས་དེར་འཛམ་གླིང་ཕྱོགས་གང་ས་ནས་ཡུལ་སྐོར་བ་ཡིད་འཕྲོག་ས་ཞིག་ཆགས་ཡོད་པ་ཡིན་འདུག་དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་དྲུག་ཉིན་ནས་བཟུང་བྲག་རྡོ་དེར་འཛེག་མི་ཆོག་པར་འགྱུར་གྱི་ཡོད་པས་གནས་སྐབས་རིང་ཡུལ་སྐོར་བ་ཕོན་ཆེན་པོ་ཞིག་བྲག་རྡོ་དེར་འཛེག་པར་ཡོང་བར་བརྟེན་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་མི་མང་པོ་ཞིག་གིས་དེར་སྐྱོན་བརྗོད་གནང་ཡོད། ཨུ་ལུ་རུ་ཁུ་ཏ་ཇུ་ཏ་སྐྱེད་ཚལ་གླིང་གི་འགན་འཛིན་པ་གཙོ་བོ Mike Misso ལགས་ཀྱིས་ལོ་བཅུའི་ནང་ད་ཆ་བྲེལ་འཚུབ་ཆེ་ཤོས་བྱུང་སོང་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། ད་ལྟའི་དུས་ལ་ཡུལ་སྐོར་བ་ཧ་ཅང་མང་པོ་ཡོང་གི་འདུག་པས་ལོ་བཅུ་བཅོ་ལྔའི་ནང་བྲེལ་འཚུབ་ཆེ་ཤོས་ཀྱི་དུས་ཤིག་རེད། གཅིག་ང་ཚོས་བྲག་རྡོ་དེར་འཛེགས་མཁན་མིར་ངོ་རེའི་གྲངས་ཀ་བརྩིས་མེད་ཡིན་ནའི་ངའི་ཚོད་དཔག་བྱས་ན་བྲག་རྡོ་དེར་འཛེགས་མཁན་ཉིན་རེར་མི་གྲངས་གཅིག་སྟོང་ཙམ་ཡོང་གི་འདུག་དེ་ཡང་ཨུ་ལུ་རུ་ནི་ས་གཞི་དེའི་བདག་པོ་གནའ་རབས་གདོད་མའི་མི་བརྒྱུད་ཨ་ནང་གུ་ཡི་མི་རིགས་རྣམས་ཀྱིས་རྩ་ཆེན་གྱི་གནས་ཤིག་ཏུ་བརྩི་སྲོལ་ཡོད། ཁོང་རྣམ་པའི་ལྟ་ཚུལ་ལ་ཡུལ་སྐོར་བ་ཕོན་ཆེན་ཞིག་རྩ་ཆེན་གྱི་བྲག་རྡོ་དེར་ཡར་འགྲོ་མར་འགྲོ་བྱེད་པར་བརྟེན་ངོ་མཚར་ཅན་གྱི་བྲག་རྡོ་དེའི་མདུན་ངོས་ཟད་ཡོད་པ་མ་ཟད། གནས་དེར་གད་སྙིགས་འདྲ་མིན་གཡུགས་ནས་ཉེ་འགྲམ་གྱི་ཆུ་ཁུང་རྣམས་བཙོག་པ་བཟོ་ཡི་ཡོད་ཚུལ་བརྗོད་ཡོད། དེ་བཞིན་ཉེ་ཆར་སློབ་གྲྭའི་གུང་གསེང་དང་སྟབས་འཁེལ་བར་བརྟེན་ཡུལ་སྐོར་བ་གྲངས་ཚད་དེ་བས་མང་བ་ཞིག་བྲག་རྡོ་དེར་འཛེགས་བཞིན་པའི་པར་ཞིག The Australian ཞེས་པའི་གསར་ཤོག་ནང་ཁྱབ་སྤེལ་གནང་ཡོད་འདུག་མ་ཟད་གསར་ཤོག་དེས་གསར་འགྱུར་འགོ་བརྗོད་ནང་གདོད་མའི་མི་རིགས་རྣམས་ཀྱི་རེ་འདུན་ལ་བརྩི་བཀུར་མི་བྱེད་མཁན་གྱི་ཡུལ་སྐོར་བ་དེ་དག་གནས་མཇལ་བ་ཡིན་ཚུལ་བཀོད་ཡོད་པར་སྐྱོན་བརྗོད་ཤུགས་ཆེན་གནང་ཡོད་འདུག Thomas Mayor ལགས་ནི Darwin ན་ཡོད་པའི Larrakia ས་གནས་ནང་གནས་སྡོད་མཁན Zenadth Kes མི་རྒྱུད་ཅན་གྱི་གདོད་མའི་མི་རིགས་ཤིག་ཡིན་པ་དང། ཁོང་གིས་ཟླ་བ་བཅོ་བརྒྱད་རིང་ཨོ་སི་ཀྲི་ལི་ཡའི་ཕྱོགས་གང་སར་སྐོར་བསྐྱོད་གནང་ནས་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ནང་གདོད་མའི་མི་རིགས་ཀྱི་ཐོབ་ཐང་ཆེད་དུ་རྒྱབ་སྐྱོར་མཁོ་སྒྲུབ་གནང་ཡོད་འདུག་ཁོང་གིས་ཨེ་བྷི་སི་རྒྱང་སྲིང་ཁང་ལ་ཡུལ་སྐོར་བ་མང་པོ་ཞིག་གནས་རྩ་ཆེན་དེར་མུ་མཐུད་འཛེགས་པར་མཐོང་སྐབས་བློ་ཕམ་བྱུང་གི་འདུག་ཞེས་ཁོང་གིས་གསུངས་དོན།

འདི་ལོའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་དྲུག་ཉིན་ནས་ཨུ་ལུ་རུའི་གནས་དེ་ཨ་ནང་གུ་གདོད་མའི་མི་རྒྱུད་རྣམས་ལ་ཕྱིར་སློག་བྱས་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་ཡིན་འདུག་འོན་ཀྱང་ས་གཞི་དེ་རྒྱལ་ཡོངས་སྐྱེད་ཚལ་གླིང་གི་ཚུལ་དུ་ལོ་དགུ་བཅུ་གོ་དགུ་རིང་གཞུང་ལ་གཡར་ཡོད་འདུག་བྲག་རྡོ་དེ་འཛེག་མི་ཆོག་པའི་དམ་བསྒྲགས་བྱས་པའི་ཉིན་དེ་རྗེས་དེར་འཛེགས་པ་ཡིན་ན་དངུལ་ཆད་སྒོར་དྲུག་བརྒྱ་སུམ་ཅུ་ཙམ་ཕོག་པ་མ་ཟད་ཁྲིམས་གཏུག་ཀྱང་བྱེད་སྲིད་པ་ཡིན་འདུག Stephen Schwer ལགས་ནི Tourism Central Australia ཡའི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་ཨུ་ལུ་རུར་འཚང་ཁ་ཤིག་ཤིག་ཡོང་མཁན་གྱི་ཡུལ་སྐོར་བ་མང་པོ་ཞིག་ལ་ཟླ་བ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་ཨུ་ལུ་རུའི་བྲག་རྡོར་འཛེག་རྒྱུ་ཁོ་ན་མ་ཡིན་པར་སྐྱེད་ཚལ་གླིང་ཡོངས་རྫོགས་སྒོ་རྒྱག་གི་ཡོད་ཚུལ་གྱི་གོ་ནོར་ཐེབས་ཡོད་འདུག་ཞེས་གསུངས་ཡོད། དེ་བཞིན་ཁོང་གིས། ཨུ་ལུ་རུའི་བྲག་རྡོའི་སྟེང་ཡིན་གཅིག་འཛེགས་མི་དགོས་པར་དེའི་མཛེས་སྡུག་མྱོང་ཐབས་གཞན་ཡང་མང་པོ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། If people are wanting to get involved in this mad rush to to climb the rock ངས་ད་ལྟ་འཚང་ཁ་རྒྱག་མཁན་གྱི་ཡུལ་སྐོར་བ་རྣམས་ལ་ཞུ་རྒྱུར་ཁྱེད་རང་བྲག་རྡོ་དེར་ཡིན་གཅིག་ད་ལྟ་རང་འཛེགས་དགོས་པའི་རྒྱུ་མཚན་ཅི་ཡིན་པ་དཔྱད་ཞིབ་གནང་རོགས། ཁྱེད་ཀྱིས་ལོ་རྗེས་མ་ཡང་གནས་དེར་ཡུལ་སྐོར་དུ་ཡོང་ནས་བྲག་དེའི་འདབས་སུ་སྐོར་ར་རྒྱག་ཆོག་ལ། གནམ་གྲུར་བསྡད་ནས་བྲག་རྡོ་དེའི་མཛེས་སྡུག་མྱོང་ཆོག་པའི་གོ་སྐབས་ཡོད། གནས་ཚུལ་དེ་ནི SBS གི་གསར་འགོད་པ་ཨེ་ཝན་ཡཱང་ལགས་དང་རོ་སི་མེ་རི་བྷོ་གྷེར་ལགས། ནིག་བྷེ་ཀེར་ལགས་བཅས་ཀྱིས་ཕྱོགས་བསྒྲིགས་གནང་ཡོད་པ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།